ང་ཚོ་བོད་མི་རབས་གསར་བ་ཅིག་དང་བསམ་བློ་གསར་བ་ཞིག་བཏང་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱེད་ཡག་ཅིག་མ་གཏོགས་ང་ཚོ་ཁྱེད་ཚོ་ཟེར་བའི་སྐད་ཆ་དེ་མེད་པ་བྱས་བྱས་འདུག་ཟེར་གྱི་ཡིན་ད། དེ་ཚང་མ་ལ་ཡ་ཞུ་སྙིང་འདོད་བྱུང། དེ་ཡང་ཕྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ཡི་ཟླ་བ་དང་པོ་ཡི་ཚེས་གཅིག་གི་ཉིན། རྒྱ་གར་གནས་མཆོག་རྡོ་རྗེ་གདན་དུ། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་ཆེན་པོ་དང། ཝཱ་ཎ་སློབ་ཟུར་ཚོགས་པ། སྤོན་ཊ་བོད་མིའི་གཞིས་ཆགས་ཞྭ་ལུ་དགོན་པ་དང། ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ། དེ་བཞིན་དགེ་ལྡན་སྤྱི་ལས་ཁང་བཅས། ཚོགས་ཁག་ཐུན་མོང་གི་གོ་སྒྲིག་གི་འོག་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་འདུག་པ་དང་སྐབས་དེར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་བའི་གི་ནང། ང་ཚོ་འཛམ་གླིང་དེ་ཡི་ནང་ལ་ཡོད་པའི་གད་མོ་དུང་ཕྱུར་བདུན་ཅུ་བརྒྱད་ཅུ་ཙམ་ཞིག་ཡོད་པ་རྣམས། ཆོས་ལུགས་དང་རྒྱལ་ཁབ་མི་རིགས་སོགས་རྣམ་དབྱེ་སྤངས་ཏེ། མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་གི་ཐོག་ནས་ཕན་ཚུན་འཆམ་མཐུན་གྱིས་གཅིག་ཕན་གཅིག་གྲོགས་བྱེད་དགོས་པའི་གི་ལམ་སྟོན་བཀའ་སློབ་གནང་ཡོད་པ་དང་སྦྲགས། མི་ཚང་མར་ཕྱི་ལོ་ལོ་གསར་ལ་འཚམས་འདྲི་མཛད་གནང་ཡོད་པ་རེད།
ཨ་ནི་ང་རའི་ངོས་ནས་ཆ་བཞག་ནའི། གང་ལྟར་ད། ངས་ད་ལྟ་བར་དུ། འཛམ་བུ་གླིང་འདི་སྒང་ལ་ཕན་ཐོགས་བྱས་བཞག་པ་དེ་རེད་འདུག་བསམ་བློ་གཏང་དུས་ཙ་ནས། ང་རང་རྗེས་སུ་ཡི་རང་བོ་དེ་ངས་ཤེས་གི། ད་ཕྱིན་ཆད་ཡིན་ནའི་ད་དུང། ལོ་བརྒྱ་ཕྲག་རིང་ལ་ཡ། ངས་འདུག། འཛམ་བུ་གླིང་འདི་སྒང་ལ་ཕན་ཐོགས་བྱེད་ཐུབ་ཡག་ཅིག་གིས་རེད། ད་ཡོང་ཡག་གསལ་པོ་རེད། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ད་དུང་དེ་རིང་འདིར་འཛོམས་པའི་གི་བོད་རིགས་སེར་སྐྱ་རྣམས་ཀྱི་གཙོ་བོར་གྱུར་པའི་གི་སངས་རྒྱས་པའི་ཆོས་ལ་དོ་སྣང་ཡོད་མི་དང་ཡང་སྒོས་གོང་ས་མཆོག་ལ་འཛམ་གླིང་གི་ནང་ལ་དགའ་མོས་བྱེད་མཁན་རྣམས་ཀྱིས་སེམས་ཤུགས་བྱས་ཏེ་དེ་རིང་བརྟན་བཞུགས་གནང་ཡོད་དུས་མགོན་པོ་གང་ཉིད་ནས་ད་དུང་ཡང་ལོ་བརྒྱ་ཕྲག་གི་རིང་ལ་ཕན་ཐོགས་ཡོང་རྒྱུར་གསལ་པོ་ཡིན་པའི་གི་བཀའ་སློབ་བསྩལ་གནང་ཡོད་པ་རེད།
རང་གཞན་ཚང་མ་ལ་ཕུང་ལ་སྦྱོར་ཡག་གི་གནག་སེམས་གནོད་སེམས་བྱ་དེ་ཚོ་བྲལ་ཏེ་ཇེ་ཉུང་ལ་བཏང། ཀུན་ལ་ཕུགས་ཀྱི་ཕན་ཐོགས་བྱེད་ཡག་གི་གཞན་ཕན་གི་བློ་དེ་ཡག་གོང་ནས་གོང་དུ་སྤེལ། དེ་རིང་བརྟན་བཞུགས་རྡོ་རྗེ་སློབ་དཔོན་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཡི་སྒོ་ནས་བརྟན་བཞུགས་བསྟར་འབུལ་གནང་བ་དང། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི་བརྟན་བཞུགས་འབུལ་གནང་མཁན་ཚོགས་སྡེ་ཁག་ནས་དད་དམ་གཡོ་བ་མེད་པར་བརྟན་བཞུགས་གསུངས་པ་ལ་ཐུགས་རྗེ་ཆེ་ཞེས་གོང་ས་མཆོག་གིས་བཀའ་སློབ་སྩལ་ཡོད་པ་རེད།
ཨན། དེ་ནས་ད་དེ་རིང་དེ། བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ་དང་བདག་ཁྲི་རིན་པོ་ཆེས་མཚོན་པའི་ཁྱེད་རང་ཚོ་དེ་ཡི་དེ་གི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུང་བྱས་འདུག་ས་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། དེ་མིན་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གིས་གསལ་བསྒྲགས་ཤིག་སྤེལ་ཡོད་པའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གསུམ་གི་ལོ་ཡི་བར་ཆོ་འཕྲུལ་སྨོན་ལམ་ཆེན་མོ་ཡི་སྐབས་དམ་བཅའ་བ་ཟིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་གཉིས་ཡང་ན་གསུམ་གང་རུང་ཞིག་ལ་ཕྱག་འཁྱེར་གནང་རྒྱུ་ཡི་མཛད་སྒོ་ཡི་ཐོག་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་དབུ་བཞུགས་མཛད་རྒྱུ་ཡི་གསལ་བསྒྲགས་གནང་ཡོད་པ་རེད་འདུག།

སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་གྲུབ་པ་དང། བོད་གངས་ཅན་ལྗོངས་དང་འཛམ་གླིང་གི་ནང་ཞི་བདེ་དང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་དང། འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཆམ་མཐུན་ཡོང་རྒྱུ་ལ་གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་ཡོང་བའི་སྨོན་འདུན་དང། གནས་མཆོག་རྡོ་རྗེ་གདན་ནས་འཚམས་འདྲི་བསྐུར་གྱི་ཡོད་ཅེས་སོགས་བཀོད་གནང་ཡོད་པ་རེད། ཡང་ཨ་རིའི་གྲོས་ཚོགས་གོང་མ་ཡི་འཐུས་མི་སྐུ་ཞབས Marco Rubio གིས་རྒྱ་ནག་དམར་པོ་ཡི་གཞུང་གི་སྲིད་ཇུས་འཛིན་ཕྱོགས་ཀྱི་ཐོག་ལ་ལོ་མང་གི་རིང་སྐྱོན་བརྗོད་གནང་བ་བཞིན་ན་ནིང་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་སུམ་ཅུ་གི་ཉིན་ཡང TikTok ཞེས་པའི་བརྡ་འཕྲིན་གྱི་ཐོག་ལ་གནས་ཚུལ་ཞིག་བཀོད་པ་དེ་ཡི་ནང་རྒྱ་ནག་གཞུང་གིས TikTok སྟངས་འཛིན་བྱེད་པ་དེ་ནི་ཨ་མི་རི་ཀ་གི་ནང་གནས་ཚུལ་ཁག་མ་ཤེས་པར་བཟོ་ཆེད་དང། ཨ་མི་རི་ཀ་ཡི་ནུས་པ་ཆུང་དུ་གཏོང་བའི་གི་ལས་དོན་གྱི་ཆ་ཤས་ཤིག་ཡིན་པ་རེད་ཅེས་སོགས་བཀོད་ཡོད་པ་རེད་འདུག་ཨ་རིའི་གྲོས་ཚོགས་གོང་མ་ཡི་འཐུས་མི། Marco Rubio། གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་གི་མཉེན་ཆས TikTok ཞེས་པ་དེ་ནི་དགོད་བྲོ་བའི་གི་བརྙན་ཐུང་གཏོང་བྱེད་ཀྱི་བརྒྱུད་ལམ་ཙམ་ཞིག་མ་ཡིན་པར།

ཨ་རིའི་སྤྱི་མཐུན་ཚོགས་པ་ཡི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Michael McCaul ལགས་ཡིན་པ་དང་ཁོང་ནི་བོད་རྒྱ་ཡི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་བཏོན་མཁན་དང་དེ་མིན་བོད་དང་འབྲེལ་བའི་གི་ཨ་རིའི་གྲོས་ཚོགས་ཀྱི་ནང་གྲོས་ཆོད་དང་ཁྲིམས་འཆར་ཁག་ལ་རྒྱབ་སྐྱོར་གནང་མཁན་གྱི་གནད་ཡོད་དཔོན་རིགས་ཤིག་ཡིན་པ་རེད་འདུག།

དགོན་པའི་རྒྱུན་གཏན་གྱི་ཆོས་ཕྱོགས་ཀྱི་མཛད་རིམ་ཁག་ལ་གནོན་ཤུགས་དང་སྲིད་གཞུང་གིས་གང་བཤད་ལ་བརྩི་སྲུང་མ་བྱས་ན་དགོན་པ་སྒོ་རྒྱབ་རྒྱུ་ཡིན་པའི་འཇིགས་སྐུལ་སོགས་བྱེད་བཞིན་ཡོད་པ་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དུ་ས་གནས་སྲིད་གཞུང་ནས་དགོན་པའི་འགོ་ཁྲིད་ཟེར་བ་ཞིག་ཆེད་དུ་བསྐོ་བཞག་གིས་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ལ་ལྟ་རྟོག་དང་ཁོང་ཚོས་བཀའ་བཀོད་ག་རེ་བཏང་བ་ཡིན་ནའང་ཉན་དགོས་པ་མ་ཟད་དགོན་པའི་དགེ་འདུན་པ་ཚོར་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་སྒྱུར་གྱི་སྲིད་བྱུས་གཉིས་ལག་བསྟར་དགོས་པའི་བཀོད་ཁྱབ་དང་འབྲེལ་དགོན་པའི་ནང་དུ་གྲྭ་པ་གསར་བ་ཁྱོན་ནས་འཛུལ་ཞུགས་མི་ཆོག་པ་དང་དགོན་པའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་སྲིད་གཞུང་གི་བཀོད་ཁྱབ་བཞིན་སྒྲུབ་དགོས་པའི་བཙན་བཀའ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་མི་གཞན་ཞིག་ནས་འགྲེལ་བརྗོད་གནང་བར་གཞིགས་ན་ཡུལ་མི་ཚོས་མ་འོངས་པར་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ཁག་ལ་བཀག་སྡོམ་དང་དགེ་འདུན་པ་གསར་ཞུགས་བྱས་མ་བཅུག་ཚེ་དགོན་པ་ཉམས་ཆག་དང་ཚེས་བཟང་དུས་བཟང་ལ་ཕྱག་མཆོད་འབུལ་བྱེད་ས་མེད་པ་མ་ཟད། ས་གནས་ཡུལ་མི་འདས་གྲོངས་སུ་ཕྱིན་པ་ཡིན་ན་ཡང་ཆོས་ཕྱོགས་ཀྱི་བྱེད་སྒོ་སྒྲུབ་མཁན་མེད་པར་འགྱུར་རྒྱུ་ཡི་འཇིགས་སྣང་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པ་ནི་ཡུལ་ཕྱོགས་དེའི་དགེ་ལུགས་པའི་དགོན་པ་ཆེ་ཤོས་ཤིག་ཡིན་པ་དང། རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་མ་བྱས་གོང་དགོན་པ་དེའི་ནང་དགེ་འདུན་པ་སུམ་བརྒྱ་ལྷག་ཡོད་འདུག་ལ། རྗེས་སུ་རྒྱ་ནག་གིས་ཆབ་མདོ་ས་ཁུལ་ནས་བོད་ལ་བཙན་འཛུལ་བྱས་སྐབས་དགོན་པ་དེས་རྒྱ་ནག་གི་བཅིངས་འགྲོལ་དམག་ལ་ལོ་ངོ་དྲུག་ལྷག་འཐབ་རྒོལ་བྱས་ཡོད་པར་བརྟེན་རྒྱ་ནག་གི་དམག་མིས་དགོན་པ་རྩ་གཏོར་གྱིས་ཤུལ་དུ་མཆོད་རྟེན་གཅིག་ཙམ་ལས་ལྷག་མེད་ཀྱང་རྗེས་སུ་ས་གནས་ཡུལ་མི་ཚོས་དགོན་པ་བསྐྱར་གསོ་བྱས་ཡོད་པ་དང

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ། རྒྱ་ནག་གི་ཀན་སུའུ་ཞིང་ཆེན་ཁུལ་དུ་ཉེ་ཆར་ས་འགུལ་གྱི་གོད་ཆག་ཚབས་ཆེན་ཕོག་ཡུལ་དུ་རྐྱེན་འདས་སུ་སོང་བའི་གི་མི་ཡི་ཕུང་པོ་གཉིས།

ད་རེས་ཞི་ཅིན་ཕིང་གི་བཤད་སྟངས་དེ་བཞིན་ལོ་སྔོན་མ་དང་བསྡུར་བ་ཡིན་ན་ལངས་ཕྱོགས་དང་རྣམ་འགྱུར་མཁྲེགས་པོ་སྟོན་པ་མ་ཟད་ཐའེ་ཝན་གྱི་ནང་ལ་རིང་མིན་ཕྱི་ཟླ་དང་པོ་ཡི་ཚེས་བཅུ་གསུམ་གྱི་ཉིན་ལ་དམངས་གཙོ་ལམ་ལུགས་ལྡན་པའི་གི་ཡུལ་གྲུ་དེ་ཡི་ནང་ལ་རྒྱལ་ཡོངས་སྲིད་འཛིན་འོས་བསྡུ་གནང་རྒྱུ་ལས་དུས་ཡུན་བདུན་ཕྲག་གཉིས་མ་ཟིན་ཙམ་ལས་མེད་པའི་གི་གནས་སྐབས་སུ་ཞི་ཅིན་ཕིང་གིས་གོང་ཞུས་གསུང་བཤད་གནང་ཡོད་པ་རྒྱ་ནག་གུང་ཁྲན་རྒྱུད་ལམ་གྱི་ཐོག་གནས་ཚུལ་ཐོན་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ལོ་གསར་ཚེས་ཀྱི་ཤིས་ཚིག་གསུང་བཤད་གནང་བའི་ནང་ད་དུང་རྒྱ་ནག་ངེས་པར་དུ་གོང་བུ་གཅིག་གྱུར་ཡོང་རྒྱུ་དང་མཚོ་ཁ་ཡི་ཕྱོགས་གཉིས་སུ་ཡོད་པའི་རྒྱ་ནག་མི་དམངས་ཚོར་ཐུན་མོང་གི་འགན་འཁྲི་འདུ་ཤེས་ཡོད་དགོས་སྐོར་གསུངས་ཡོད་པ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། ཞི་ཅིན་ཕིང་གིས་ཐའེ་ཝན་དང་རྒྱ་ནག་གཅིག་གྱུར་ཡོང་རྒྱུ་ཡི་གསལ་བཤད་གནང་མ་ཐག་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིན་ཝུན་གྱིས་གཟའ་ཟླ་བ་གི་ཉིན་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་གསུངས་དོན། ཐའེ་ཝན་དང་རྒྱ་ནག་བར་གྱི་འབྲེལ་བ་དེར། མི་དམངས་མང་ཚོགས། མི་དམངས་མང་ཚོགས་ཚོ་ཡི་འདོད་བློ་གི་ཐོག་ནས་ཐག་གཅོད་བྱ་དགོས་པ་དང། ཞི་བདེ་ནི་ངེས་པར་དུ་ལ་རྒྱ་ཡི་རྨང་གཞི་གི་ཐོག་ནས་བསྐྲུན་དགོས་པ་གསུངས་ཡོད་པ་རེད། ཁོང་གིས་ད་དུང་ཐའེ་ཝན་ཕྱོགས་ནས་རྒྱ་ནག་བར་གྱི་འབྲེལ་བ་ཡི་གལ་གནད་ཆེ་བའི་རྩ་དོན་དེ་ནི་དམངས་གཙོ་ལམ་ལུགས་དེ་རེད། ལམ་ལུགས་དེ་ནི་ཐའེ་ཝན་མི་དམངས་ཀྱིས་རང་རང་གི་འདོད་བློ་ལྟར་ཐག་བཅད་ཡོད་པ་ཞིག་ཡིན། རྒྱུ་མཚན་ནི་ང་ཚོ་གང་ལྟར་དམངས་གཙོ་ཡི་རྒྱལ་ཁབ་ཅིག་ཡིན་པ་རེད་ཅེས་སོགས་གསུངས་ཡོད་པ་རེད།

འདི་ལ་བོད་རིགས་ཀྱིས་གསར་འཛུགས་བྱས་པའི་གི་རྒྱལ་རྒྱུད་རྒྱལ་ཁག་གསུམ་ཡོད་པ་ནི་སི་ཀིན་དང་ལ་དྭགས་དེ་བཞིན་པུ་ཀྲན་གསུམ་ཡིན་པ་རེད། ས་ཆ་འདི་ནི་ཆིང་རྒྱལ་རབས་ཀྱི་སྐབས་སུ་འདི་ནི་ཆིང་རྒྱལ་རབས་ཆེན་མོ་ཡི་ཁོངས་གཏོགས་ཀྱི་རྒྱལ་ཁག་ཅིག་ཡིན་ཞིང། སྐབས་དེ་དུས་དབྱིན་ཇི་ཀྱིས་ས་ཆ་འདི་བརྒྱུད་ནས་བོད་ལ་བཙན་འཛུལ་བྱས་ཡོད་པ་མ་ཟད། ཆིང་སྲིད་གཞུང་དང་བོད་ཀྱི་བར་ས་ཆ་དེར་འདྲ་མཉམ་མེད་པའི་གི་ཆིངས་ཡིག་བཞག་ཡོད་པ་རེད། རྒྱ་གར་གྱིས་ལོ་ངོ་སུམ་བརྒྱ་ལྷག་ཙམ་གྱི་དུས་ཚོད་བཏང་ནས། ས་ཁུལ་དེ་རང་རང་རྒྱལ་ཁབ་ཀྱི་མངའ་ཁོངས་སུ་བཅུག་ཡོད་པ་རེད། འདི་ནི་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་ཡིན་ཡང་འབོར་བརླག་ཏུ་སོང་བའི་གི་སི་ཀིན་རྒྱལ་ཁབ་ཡིན་པ་རེད། སི་ཀིན་རྒྱལ་ཁག་དེ་ནི་བོད་ཀྱི་ལྷོ་ངོས་སུ་ཡོད་པ་དང། ལྷོ་ཕྱོགས་ཁུལ་ནི་བལ་ཡུལ་རྒྱལ་ཁག་ཡིན་པ་རེད། ཤར་ཕྱོགས་ནི་སྐད་གྲགས་ཡོད་པའི་ཀྱི་པུ་ཀྲན་རྒྱལ་ཁག་ཡིན་པ་རེད། སི་ཀིན་རྒྱལ་ཁག་གི་ས་ཁྱོན་ཁྱོན་བསྡོམས་སྤྱི་ལེ་གྲུ་བཞི་མ་བདུན་སྟོང་ལྷག་ཙམ་ལས་ཡོད་མ་རེད། ཡིན་ན་ཡང་རྒྱལ་ཁག་ཆུང་ཆུང་དེ་འདྲ་ཞིག་ཡིན་ཡང། སྐབས་དེ་དུས་རྒྱ་ནག་དང་དབྱིན་ཇི་གཉིས་ཀྱི་ས་ཆ་འཕྲོག་རེས་བྱེད་ས་ཡིན་པ་རེད་ལ།

ཤིས་ཅིན་ཝང་གོ་ཏོ་གོ་ཅའོ་ཧྲི་ཙང་ཁྲོན་ཧྥོ་ཅའོ། ཐོག་མར་ང་ཚོས་སི་ཀིན་གྱི་ལོ་རྒྱུས་སྐོར་ཞིག་གླེང་བ་ཡིན་ན། སི་ཀིན་ནི་ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོར་བོད་ནས་ཡོང་བའི་བོད་རིགས་སྐུ་དྲག་འགའ་ཤས་ཤིག་གིས་གསར་འཛུགས་བྱས་པའི་རྒྱལ་པོ་ཡི་རྒྱལ་ཁག་ཅིག་ཡིན་པ་དང།
དེ་ནི་སྐྱེ་དགུའི་རྒྱུད་འཛིན་གྱི་རྒྱལ་པོ་ཡི་ལམ་ལུགས་ཀྱི་རྒྱལ་ཁག་ཅིག་ཡིན་ཡང། རྒྱལ་ཁག་དེ་ཡི་ཆོས་ལུགས་དེ་ནི་བོད་བརྒྱུད་ནང་བསྟན་ཆོས་ལུགས་ཡིན་པ་རེད། རྒྱལ་ཁག་འདི་ནི་བོད་ནས་བྱུང་བ་ཞིག་དང་དེ་ཡི་ཆོས་ལུགས་དེ་ཡང་བོད་བརྒྱུད་ནང་བསྟན་ཡིན་པ་སོགས་ལ་བརྟེན་ནས། སི་ཀིན་རྒྱལ་པོ་ཡི་རྒྱལ་ཁག་དེ་བཞིན་འགོ་བཙུགས་པ་ནས་བཟུང། རྒྱལ་ཁག་དེ་དང་བོད་གཉིས་ཀྱི་བར་ལ་དམིགས་བསལ་གྱི་འབྲེལ་བ་ཞིག་ཆགས་ཡོད་པ་རེད། Google ང་རང་བོད་རིགས་ཤིག་ཡིན་པའི་གི་ངོས་ནས་བཤད་པ་ཡིན་ན། ང་རང་ཆུང་བྱིས་པའི་དུས་ནས་ང་ཡི་ཨ་ཕ་ལགས་ཀྱིས་དུས་རྒྱུན་དུ་ང་ལ་སི་ཀིན་དང་པུ་ཀྲན་རྒྱལ་ཁག་གཉིས་པོ་དེ་དག་ནི་བོད་མི་གིས་གསར་འཛུགས་བྱས་པ་ཞིག་ཡིན་དུས། ཁོ་ཚོ་དང་བོད་བར་ཁ་བྲལ་ཐབས་མེད་པའི་གི་འབྲེལ་བ་ཞིག་ཆགས་ཡོད་སྐོར་གསུངས་མྱོང་ཡོད་ཟེར་བརྗོད་ཡོད། ཡང་ཁོང་གིས།

བོད་རྙིང་པ་ཡི་སྐབས་སུ་བོད་ཀྱི་དབང་འཛིན་པ་ཚོ་གིས་ཟ་ཡ་པའི་འབྲས་ཚང་མ་དེ་ནི་འབྲས་ལྗོངས་དང་ལྷོ་བོད་ས་ཁུལ་ནས་དབོར་འདྲེན་བྱེད་ཀྱི་ཡོད་པ་རེད། དེར་བརྟེན་བོད་ཀྱི་ལོ་རྒྱུས་ཀྱི་ཐོག་ནས་བཤད་པ་ཡིན་ན་སི་ཀིན་གལ་གནད་ཆེན་པོ་ཞིག་ཡིན་པ་རེད། བོད་ཀྱི་དགོན་པ་ཁག་དང་དབང་སྒྱུར་གྲལ་རིམ་པ་ཚོ་གི་འཚོ་བའི་ནང་དགོས་མཁོ་གྱི་འབྲས་དང། དགོན་པའི་མཆོད་རྫས་སོགས་ཀྱི་མང་ཆེ་བ་དེ་ནི་སི་ཀིན་ནས་ཡིན་པ་རེད། བོད་མི་གིས་བཙུགས་པའི་རྒྱལ་ཁབ་སྐོར་བཤད་པ་ཡིན་ན། བོད་ཀྱི་ཉེ་འཁོར་གྱི་རྒྱལ་ཁབ་སི་ཀན་གཅིག་པུ་མ་ཡིན་པར། ད་དུང་ལ་དྭགས་དང་པུ་ཀྲན་རྒྱལ་པོ་རྒྱལ་ཁབ་ཡང་ཡོད་པ་རེད། འོན་ཀྱང་ད་ལྟ་རུ་གནས་ཡོད་པ་དེ་ནི་པུ་ཀྲན་རྒྱལ་པོ་རྒྱལ་ཁབ་གཅིག་པུ་མ་གཏོགས་ལུས་མེད་པ་རེད། ལ་དྭགས་དང་སི་ཀན་གཉིས་ཀ། འཛམ་གླིང་དམག་ཆེན་གཉིས་པ་ཡི་སྐབས་ཀྱི་རྗེས་སུ་རྒྱ་གར་གྱིས་རྒྱུ་མཚན་འདྲ་མིན་གྱི་ཐོག་ནས་རྒྱ་གར་གྱི་མངའ་ཁོངས་སུ་བཅུག་ཡོད་པ་རེད། དེ་ཡང་ད་ལྟ་ཡི་ཆར་པུ་ཀྲན་རྒྱལ་པོ་ཡི་རྒྱལ་ཁབ་ཀྱིས་རྒྱ་གར་ལ་དོགས་ཟོན་ཆེ་ཙམ་ཡོད་པའི་གི་རྒྱུ་མཚན་ཞིག་ཀྱང་ཡིན་པ་རེད། པུ་ཀྲན་རྒྱལ་ཁབ་ཀྱི་ངོས་ནས་བཤད་པ་ཡིན་ན་མ་འོངས་པར་ཁོ་ཚོ་ལ་ཡང

འོན་ཀྱང་དབྱིན་ཇི་གིས་བཙན་བཟུང་མ་བྱས་གོང་གི་ལོ་ངོ་ཉི་ཤུ་ལྷག་གི་ཁྲོད་དུ། ཆིང་རྒྱལ་རབས་ཀྱིས་དམག་མི་མངགས་གཏོང་བྱས་ནས་བལ་ཡུལ་དམག་ལ་ཕར་རྒོལ་བྱེད་རོགས་བྱས་མྱོང་ཡོད་པ་རེད། སྐབས་དེ་དུས་སི་ཀན་རྒྱལ་ཁབ་དེ་བཞིན་ཆིང་རྒྱལ་རབས་ཀྱི་ཁོངས་སུ་གཏོགས་པའི་གི་རྒྱལ་ཁབ་ཅིག་ཆགས་ཡོད་པ་རེད། འབྲེལ་བ་དེ་ཡང་ལོ་ཉི་ཤུ་མ་གཏོགས་གནས་ཐུབ་མེད་ནས། དེའི་རྗེས་སུ་དབྱིན་ཇི་གིས་དམག་རྒྱག་པ་ལ་བརྟེན་ནས་མཚམས་ཆད་ཡོད་པ་རེད་ཟེར་བརྗོད་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་དེ་འུ་ཚང་འདི་ལ་བ་རྒྱུ་ཡིན་ཡང་ལེ་ཚན་རྗེས་མ་ཡི་ནང་བསྐྱར་དུ་མཇལ་ཡོང། རྒྱུན་ཤེས་ལེ་ཚན་གི་ལྟ་བ་ནི་འདི་ག་ཡི་རླུང་འཕྲིན་ཁང་གི་ལྟ་བ་ཡིན་པ་ཆགས་ཀྱི་མེད།

ཡང་ཨ་རིའི་གྲོས་ཚོགས་གོང་མ་ཡི་འཐུས་མི་སྐུ་ཞབས Marco Rubio ཀྱིས་རྒྱ་ནག་དམར་པོ་ཡི་གཞུང་གི་སྲིད་ཇུས་འཛིན་ཕྱོགས་ཀྱི་ཐོག་ལ་ལོ་མང་གི་རིང་སྐྱོན་བརྗོད་གནང་བ་བཞིན་ན་ནིང་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་སུམ་ཅུ་གི་ཉིན་ཡང TikTok ཞེས་པའི་བརྡ་འཕྲིན་གྱི་ཐོག་ལ་གནས་ཚུལ་ཞིག་བཀོད་པ་དེ་ཡི་ནང་རྒྱ་ནག་གཞུང་གིས TikTok སྟངས་འཛིན་བྱེད་པ་དེ་ནི་ཨ་མི་རི་ཀ་གི་ནང་གནས་ཚུལ་གོ་མི་ཤེས་པ་བཟོ་ཆེད་དང། ཨ་མི་རི་ཀ་ཡི་ནུས་པ་ཆུང་དུ་གཏོང་བའི་ཀྱི་ལས་དོན་གྱི་ཆ་ཤས་ཤིག་ཡིན་པ་རེད་ཅེས་སོགས་བཀོད་ཡོད་པ་རེད་འདུག་རྒྱ་ནག་གི་ཀན་སུའུ་ཞིང་ཆེན་ཁུལ་དུ་ཉེ་ཆར་ས་འགུལ་གྱི་གོད་ཆག་ཚབས་ཆེན་ཕོག་ཡུལ་དུ་རྐྱེན་འདས་སུ་སོང་བའི་ཀྱི་མི་ཡི་ཕུང་པོ་གཉིས་གསར་དུ་རྙེད་སོན་བྱུང་སྟེ་ད་ཆར་ས་འགུལ་གྱི་དོན་རྐྱེན་དེ་ཡི་འོག་ལ་རྐྱེན་འདས་སུ་སོང་བའི་ཀྱི་མི་གྲངས་དེ་བརྒྱ་དང་ལྔ་བཅུ་ང་གཅིག་ཆགས་ཡོད་པ་རེད་འདུག

སྲིད་འཛིན་ཞི་ཅིན་ཕིང་གིས་ཨ་རིའི་སྲིད་འཛིན་ཇོ་བའི་དན་ལ་ཡུལ་གཉིས་ཀྱི་འབྲེལ་ལམ་སྲ་བརྟན་དང་དོན་སྙིང་ལྡན་པ། ཡིད་ཆེས་འཕེར་བ་ཞིག་ཡོང་བའི་གི་རེ་བ་ཡོད་ཅེས་སོགས་གསུངས་ཡོད་པ་རྒྱ་ནག་གུང་ཁྲན་ཞིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུ་ཐེངས་འདི།